བྲམ་ཟེ་ཆེན་པོས་འདི་ལའང་ཞེས་པའི་གཞུང་ཕྱོགས་གླང་གི་དགོངས་པར་དགོངས་པ་མི་ཤེས་པའི་སྔོན་གྱི་འགྲེལ་བྱེད་དག་གིས་དོགས་པ་དགག་པའི་ཆེད་དུ་སྦྱར་རོ་གསུངས་པ་དང། དེ་ལྟར་འདི་ཡི་ཕྲ་ལུང་གསུམ་པ་དེ་ལུང་དང་པོ་དེ། ལུང་དང་པོ་དེ། ད་ལྟ་རྣམ་འགྲེལ་རྩ་བའི་ནང་ལ་ཚུར་བཀོད་བཞག་པ། བཀོད་པ་འདི་ག་རེ་བྱས་བྲམ་ཟེ་ཆེན་པོས་དེ་དགོས་པ་ག་ཡི་ཆེད་དུ་བཀོད་པ་ཟེར་ན་སློབ་དཔོན་ཕྱོགས་གླང་གི་ཀུན་འདུས་རང་འགྲེལ་གྱི་ལུང་འདི་གི་དོན་དེ་མ་ཤེས་པ་ཧ་མ་གོ་བ་འགྲེལ་བྱེད་འགའ་ཞིག་གིས་དེ་ཧ་མ་གོ་བ་ཡིན་ཙང།

བུམ་པ་ལ་བྱས་ན་བུམ་འཛིན་རྟོག་པ་ལ་བུམ་པ་མ་ཡིན་པ་ལས་ལོག་པར་སྣང་བ་བ་ལང་འཛིན་པའི་རྟོག་པ་ལ་བ་ལང་མ་ཡིན་པ་ལས་ལོག་པར་སྣང་བ་དེ་དེ་བློའི་གཞན་སེལ་ཡིན་པ་ཆགས་འགྲོ་བ་རེད། རེད་པ། ད་བ་ལང་མ་ཡིན་པ་ལས་ལོག་པ་བུམ་པ་མ་ཡིན་པ་ལས་ལོག་པ་ཤིང་མ་ཡིན་པ་ལས་ལོག་པ་དེ་ཚོ་དོན་རང་མཚན་གྱི་གཞན་སེལ་ཡིན་པ་རང་རེད། ད་མེད་དགག་གི་གཞན་སེལ་བཞག་ཡོང་དུས་ད་ག་རེ་ཡིན་ནམ། ད་དཔེ་ཆ་དེ་ལ་གསུམ་འདུག་བཞག་སྟངས་གསུམ་ཙམ་ཡོང་གི་འདུག་བ། ཤིང་མ་ཡིན་ལ་ཤིང་མེད་པ་ཟེར་གཅིག་ད་ཤིང་ལ་ཤིང་མ་ཡིན་བཀག་པ་ཟེར་ད་ག་ཤིང་མ་ཡིན་ལ་ཤིང་མེད་པ་ཤིང་ལ་ཤིང་མ་ཡིན་མེད་པ་བཞག་སྟངས་གཅིག་བྱས། གཅིག་ལ་ཤིང་དང་ཤིང་མ་ཡིན་པའི་གཞི་མཐུན་མེད་པ། བཟོ་འདྲ་དེ་བཞག་སྟངས་འདུག་གོ། སོ་སོ་སོའི་ཁ་འབྲས་ཡིན་ན། རྒྱུ་མཚན་ཡང་འགྲོ་ད་དོན་དག་ལ་ཡང་ཀོ་མེད་དགག་གི་གཞན་སེལ་ཡིན་ན་ཀོ་ཡིན་པ་རེད་ད་དེ་མི་འགྱུར་རོ་མེད་དགག་གི་གཞན་སེལ་ཡིན་ན་དེ་ཡིན་པ་རེད། ཨོ་དེ་ཕྱིར་མེད་དགག་གི་གཞན་སེལ་ད་དེ་ཕྱིར། མེད་དགག་གི་གཞན་སེལ་ཡིན་ན་ཀོ་ཡིན་པ་རེད། དེ་ཡིན་དུས་ཙང་ད་ལུང་འདི་གི་དོན་བཤད་དེ་རེད། ལུང་དང་པོ་དེ་ག་རེ་ཟེར་ན་སློབ་དཔོན་ཕྱོགས་གླང་གིས་ག་རེ་ཡིན་གསུངས་སོང། ཤིང་མ་ཡིན་པ་ལས་ལོག་པར་སྣང་བ་དེ་ག་རེ་ཡིན་ཟེར་འདུག་གོ།

རྟོགས་རྒྱུ་ཞེས་པའི་རབ་ཏུ་ཤེས་བྱའི་ཤིང་མ་ཡིན་པ་ལས་ལོག་པར་སྣང་བ་དེ་ཉིད་ནི་བརྡའི་ཡུལ་དུ་བཤད་པ་ཡིན་གསུངས་འདུག་བ། ད་དེ་བཞིན་ཤིང་ལ་ཤིང་མ་ཡིན་པ་མེད་པ་དེ་ཆོས་ཅན། ཆོས་འདི་ལའང་ཆོས་ཅན། ངོ་བོ་ཅུང་ཟད་ཀྱང་མེད་དེ། ཞེས་ནི། ཁྱོད་རྟོག་པས་བཏགས་པ་ཙམ་དུ་ཟད་པའི་ཕྱིར་ངོ་བོ་ཅུང་ཟད་ཀྱང་མེད་ཟེར་དེ་དོན་དམ་པར་མ་གྲུབ་པར་ཡང་མེད་ན་ཁོ་རང་གི་མཚན་ཉིད་མ་གྲུབ་ཡང་མེད་ན་དངོས་པོ་མ་ཡིན་དོན་དག་ལའོ། ངོ་བོ་ཅུང་ཟད་ཀྱང་མེད་ཟེར་དེ་དེ་ཡིན་པ་རེད་འོ། ཁྱོད་རྟོག་པས་བཏགས་པ་ཙམ་དུ་ཟད་པའི་ཕྱིར། ཡང་མེད་ན། ཤིང་གི་ངོ་བོར་ཅུང་ཟད་ཀྱང་མེད་དེ་གར་ལབ་ན་འགྲིག་ཡོད་ཨང། ད་ཡིན་ན་འདི་འདིར་མ། དོན་དམ་པར་མེད་དེ་གཅིག་ཡོང་དགོས་ཨ་རེད། རང་མཚན་མ་ཡིན་ཏེ་གཅིག་ལབ་དགོས་ཨ་རེད། འོ་དེ་དེ་ཚོ་ལབ་པའི་དོན་དག་ལ་ཁ་ཐུག་ཁ་ཐུག་ལ་སྦྱར་ན་ཁ་ཐུག་ཁ་ཐུག་ལ་ཤིང་གི་ངོ་བོ་མ་ཡིན་ཟེར་ཨ་རེད་བུམ་པ་མ་ཡིན་ཟེར་བ་ལང་མ་ཡིན་ཟེར་གཅིག་སླེབས་དགོས་ཨ་ཡིན། ཡིན་ན་གོ་ལ། དོན་དམ་པར་མེད་དེ་གཅིག་བྱས་རང་མཚན་མ་ཡིན་ཏེ་ད་དེ་ཚོ་ལ། དོན་དམ་པར་མེད་པ་དོན་དམ་དུ་མེད་པར་རྟོགས་པ་དང་རང་མཚན་མ་ཡིན་པར་རྟོགས་པ་དང་རང་ཡི་མཚན་ཉིད་མ་གྲུབ་པར་རྟོགས་དང་ཁྱད་ག་རེ་ཡོད་ཨ་རེད་སུ་མ་བརྟགས་ས་བཏང་གི་འདུག་ཨ། ཡུལ་འདི་རུ་ངོ་བོ་ཅུང་ཟད་ཀྱང་མེད་དེ་ཟེར་དུས། ཤིང་མ་ཡིན་ཏེ་ཟེར་བ་ཡིན་པ་རེད། མ་ཡིན་ཏེ་ཟེར་ཁྱོད་རྟོག་པས་བཏགས་པ་ཙམ་དུ་ཟད་པའི་ཕྱིར། འོ་ན་མེད་དགག་དེ་ལ་ཅི་ལྟར་ཡོད་ཀྱི་རེད་ཤིང་ལ་ཤིང་མ་ཡིན་པ་མེད་པ་བུམ་པ་ལ་བུམ་པ་མ་ཡིན་པ་མེད་པ་འདི་ལ་ཆོས་ཅན་སེམས་དེ་ནི་འོ། མེད་དགག་དེ་ལ་ནི་བརྡ་དངོས་སུ་ཅིའི་ཕྱིར་མི་སྦྱོར་ཅེ་ན། མི་སྦྱོར་ཞེ་ན། ཤིང་ལ་བརྡ་སྦྱོར་བའི་ཚེ་ན། གཞན་སེལ་ལ་བརྡ་སྦྱོར་གཞན་སེལ་ལ་བརྡ་སྦྱོར་ན་གཞན་སེལ་གསུམ་གྱི་ནང་ནས་དོན་རང་མཚན་གྱི་གཞན་སེལ་ལ་བརྡ་སྦྱོར་གྱི་རེད་མ་གཏོགས། མེད་དགག་གི་གཞན་སེལ་དང་མ་ཡིན་དགག་གི་གཞན་སེལ་གཉིས་ལ་བརྡ་སྦྱོར་བ། བློའི་གཞན་སེལ་གཉིས་ལ་བརྡ་སྦྱར་ན་ཁྲག་འབྲས་བུ་སྐྱེད་ཀྱི་མ་རེད་པ། གཞན་སེལ་ལ་བརྡ་སྦྱར་ཡོང་དུས་ད་དཔེར་ན་ག་རེ་འགུ་ཐལ། དེ་གཉིས་པོ་གང་རུང་གཅིག་ལ་བརྡ་སྦྱར་སོང་ན་བུམ་བ་ལང་ལྟ་བུ་སྦྱར་སོང་ན་བ་ལང་གི་དོན་བྱེད་ནུས་འོག་བྱེ་བར་བ། རེད་བ། བ་ལང་གི་བརྡ་སྦྱར་བ་ལ་དགོས་པ་ཅི་སྤྱི་དོན་གཞན་ལ་བ་ལང་གི་བརྡ་སྦྱར་བ་ལ་དགོས་པ་མེད་དེ་སྤྱི་དོན་གཞན་གྱི་ལས་ཀ་དེ་མི་བྱེད་པའི་ཕྱིར་སྐ་ས་ལབ་ས་སོང་བཞོ་བཀལ་ལ་སོགས་པའི་དོན་མི་བྱེད་པའི་ཕྱིར་ལབ་སར་བ།

ཤིང་མ་ཡིན་ལ་ཤིང་མེད་པ་ཟེར་སླེབས་ཚར་སོང། ཤིང་མ་ཡིན་ལ་ཤིང་མེད་པ་ཟེར་ད་མེད་དགག་གི་གཞན་སེལ་ཟེར་བ་རེད། རེད་བ། གཏང་སྔགས་དེ་ལབ་ཡོང་གསུང་དུས་ད་ག་རེ་གསུང་གི་འདུག་དེ་ལ། ཤིང་མ་ཡིན་ལ་ཤིང་མེད་པ་རང་འདུག་བ་དེ། འདུག་བ། ད་ག་ཤིང་ཤིང་ལ་ཤིང་མ་ཡིན་མེད་པ་ཟིག་འདུག་བ་ད་དེ་ཡིན་ལ་ཁྱད་ག་རེ་ཡོད་ན་མི་ཤེས། ཤིང་མ་ཡིན་ལ་ད་ཐག་མི་ཟིག་ཞེས་བྱ་བྱས་ན་ཤིང་མ་ཡིན་ལ་ཤིང་མེད་པ་གོ་རེད། འོ་དེ་ག་རེ་ཟེར་ན་ད་མེད་དགག་གི་གཞན་སེལ་ཤིང་གི་མེད་དགག་གི་གཞན་སེལ་ཟེར་གོ་ཕྱིན་པ་རེད། དེ་ལ་སེ་མདའ་དངོས་སུ་འོ་སྦྱོར་དགོས་པ་མ་ཡིན་པ་ད་ཤིང་ཞེས་པའི་སྒྲ་རྣམས་ལས་ཤིང་དེ་ཤིང་མ་ཡིན་ལས་ལོག་པར་དངོས་སུ་རྟོགས་པ་ཉིད་ཀྱིས་འོ། གཞན་ཤིང་མ་ཡིན་ལས་ཤིང་ལྡོག་པ་ཤུགས་ལ་འོ་རྟོགས་པར་འགྱུར་བའི་ཕྱིར་མེད་དགག་གཞན་སེལ་དེ་ཤུགས་ལ་རྟོགས་པ་རེད། དངོས་སུ་ད་སྦྱར་ས་དེ་གར་སྦྱར་ཟེར་ན་ཤིང་གར་འོ་དེ་ལ་སྦྱར་བྱ་རེད། དོན་རང་མཚན་གྱི་གཞན་སེལ་གོ་ལ་ད་ཤིང་གི་ཤིང་གི་དོན་རང་མཚན་གྱི་ད་གཞན་སེལ་གོ་ལ་ད་དངོས་སུ་ཟེར་འདོད་ན་འདུག་བ། སྒྲ་རྣམས་ལས། ཤིང་དེ་ཤིང་མ་ཡིན་ལས་ལོག་པར་དངོས་སུ་རྟོགས་པ་ཉིད་ཀྱིས་ཟེར་སོང་ངམ། ཤིང་མ་ཡིན་ལས་ལོག་པར་དངོས་སུ་རྟོགས་ཟེར་འདུག་པ། འོ། ལོག་པར་དངོས་སུ་རྟོགས་པས་ལོག་པར་དངོས་སུ་རྟོགས་པ་ཉིད་ཀྱིས། གཞན་ཤིང་མ་ཡིན་ལས་ཤིང་ལྡོག་པ་གོ། འོ་ཧོ། ནི། ཤུགས་ལ་རྟོགས་པར་འགྱུར་བའི་ཕྱིར། འོ་གཞན་ཤིང་མ་ཡིན་ལ། ཤིང། མེད་པ་དང་མེད་དགག་གཞན་སེལ་མེད་དགག་གཞན་སེལ་དང། ཤིང་ཤིང་མ་ཡིན་ལས་ལོག་པ། ཤིང་ཤིང་མ་ཡིན་ལོག་པ་ཟེར་ན་ཤིང་མ་ཡིན་ལས་ལོག་པ་ཁོ་ན་རེད། ཤིང་མ་ཡིན་ལོག་པ་ཁོ་ན་རེད། འོ་དེ་ནི་ཁེར་སོང་ལོག་པ་ནི་སེལ་བ་གཞན་དུ་མཛད་དོ། ཟེར་དུས་ད་ག་རེ་མ་ཡིན་དགག་གཞན་སེལ་མཛད་པ་རེད་བ། སྤྱིར་བཏང། གཞན་སེལ་ག་རེ། གཞན་སེལ་ལ་གཉིས་རེད། མེད་དགག་གཞན་སེལ་དང་མ་ཡིན་དགག་གཞན་སེལ་གཉིས་རེད། མེད་དགག་གཞན་སེལ་དང་འདི་བཞག་མ་ཡིན་དགག་གཞན་སེལ་ལ་གཉིས་བཞག། བློའི་གཞན་སེལ་དང་དོན་རང་མཚན་གཞན་སེལ་གཉིས་འདི་མ་ཡིན་དགག་གཞན་སེལ་རེད། གཞན་སེལ་དང་དགག་པ་དོན་གཅིག་རེད་དེ། གཞན་སེལ་དང་དགག་པ་དོན་གཅིག་ཡིན་ན་དགག་པ་ལ་མེད་དགག་དང་མ་ཡིན་དགག་གཉིས་ཡོང་དགོས་རེད་བ།

ཀོ་མ་ཡིན་དགག་རེད་ཚར་བ། དེ་རེད། དགག་པ་ལ། མེད་དགག་དང་མེད་མ་ཡིན་དགག་གཉིས་སུ་ཐག་གཅོད་རྒྱུ་རེད་བ། བྱས་ན། གཞན་སེལ་ལ་དེ་གཉིས་སུ་ཐག་བཅད་རྒྱུ་རེད། དགག་པ་དང་གཞན་སེལ་གཉིས་དོན་གཅིག་ཡིན་དུས། དགག་པ་ལ་མེད་དགག་དང་མ་ཡིན་དགག་གཉིས་སུ་གྲངས་ངེས་ན། གཞན་སེལ་ལ་ཡང་མ་ཡིན་དགག་དང་མེད་དགག་གི་གཞན་སེལ་གཉིས་སུ་གྲངས་ངེས་ཚར། ད་མ་ཡིན་དགག་གི་གཞན་སེལ་གོ་ནང་ལ་གཉིས་པོ་དེ་མར་བཅུག་རང་བཅུག་བཞག་འགྲོ་བ་རེད། འོ་འདུག་སེ། ཤུགས་ལ་རྟོགས་པར་འགྱུར་བའི་ཕྱིར་ཤིང་ཤིང་མ་ཡིན་ལ་ཤིང་མ་ཡིན་ལ། ཤིང་མེད་པ་མེད་དགག་གི་གཞན་སེལ་དང། ཤིང་ཤིང་མ་ཡིན་ལས་ལོག་པ། ཤིང་ཤིང་མ་ཡིན་ལས་ལོག་པ། ཤིང་མ་ཡིན་ལས་ལོག་པ་ཁོ་རང་རང་རེད་ད། འོ་དེ་ཤིང་ཤིང་མ་ཡིན་ལས་ལོག་པ་དང་ཤིང་མ་ཡིན་ལས་ལོག་པ་གཉིས་གཅིག་པ་གཅིག་རྐྱང་རེད་པ་ལོག་ལ་ཆ་དུས་ད་ག་རང་རེད་པ། འོ་དེ་ལ་སེལ་བ་གཞན་དུ་མཛད་དོ་ཟེར་ན་མེད་དགག་གི་གཞན་སེལ་ལས་གཞན་པའི་མ་ཡིན་དགག་གི་གཞན་སེལ་རེད་ཟེར་ད། རེད་པ་དེའི་ནང་ནས་ཀྱང་དོན་རང་མཚན་གཞན་སེལ་ཆགས། ཡང་ན་གཞུང་སྔ་མའི་རྟགས་ཆོས་སྔ་མ་ལ། བཞིན་ནི། རྟགས་ཆོས་སྔ། རྟགས་དང་ཆོས་དེ་སྔ་མ་ལ་སྦྱར། ད་རྩོད་གཞི་ཆོས་ཅན་གོ་ལ། དེ་ལྟར་ཡལ་གའི་རྩོད་ཆོས་ཅན་གོ་ལ། དེ་ནས་ཤིང་མ་ཡིན་ལ་ཤིང་མེད་པ་དེ་ཆོས་ཅན། ངོ་བོ་ཅུང་ཟད་ཀྱང་མེད་དེ། ཁྱོད་རྟོག་པས་བརྟགས་པ་ཙམ་དུ་ཟད་པའི་ཕྱིར་ཞེས་པའི་ཚིག་དེ་སླེབས་པ་རེད་བ་གཞུང་སྔ་མའི་དོན་དེ་ལའོ། དེ་ལ་ག་རེ་ཟེར་ན་རྟགས་དང་བསྒྲུབ་བྱའི་ཆོས་སྔ་མ་ལ་ངོ་བོ་ཅུང་ཟད་ཀྱང་མེད་དེ་ཁྱོད་རྟོག་པས་བརྟགས་པ་ཙམ་དུ་ཟད་པའི་ཕྱིར་ཟེར་རྒྱུ་གཅིག་པ་རེ་བྱས། འོ་དེ་ནི། དེ་ཟེར་རྒྱུ་གཅིག་པ་བྱས། རྟགས་བཅོ་ལྔ་མ་ལ་བཞི་ནི་བཞི་ནི་ཚུལ་འཆོས་ཅན་གོ་ལ་རེ་འོ། ཤིང་མ་ཡིན་པ་ལས་ལོག་པར་སྣང་བ་འདི་ལའང་ཞེས་བྱ་རྒྱུ་རེ་དེ་གཉིས་གང་ལ་སྦྱར་ན་འགྲིག་གི་རེ་ད། ཤིང་མ་ཡིན་པ་ལས་ལོག་ཤིང་མ་ཡིན་ལ་ཤིང་མེད་པ་ཁོ་རང་བྱས་ནའང་འགྲིག་གི་རེ་འོ། ཤིང་མ་ཡིན་ལས་ལོག་པར་སྣང་བ་ཁོ་ཡང་དེ་རེ་གང་ལྟར་ཆོག་གི་གཉིས་ཀ་བློས་བཏགས་པ་རེ་གར་སོང་རེ། གཉིས་ཀ་བློས་བཏགས་པ་རེ་དེ་རེ་གཉིས་ཀ་རྟག་པ་ཡིན་ས་ནི་མེད་པ་ངོ་བོ་ཅུང་ཟད་ཀྱང་མེད་ཚེ་ཤིང་གི་ངོ་བོར་ཅུང་ཟད་ཀྱང་མ་གྲུབ་དོན་དམ་པར་མེད་རང་གི་མཚན་ཉིད་མེད་གཅིག་པ་རེ་བའང་འོ། རྟགས་བཅོ་བརྩོན་ཆོས་ཅན་པོ་རྒྱུ་རེ་རྟགས་མ་དེ་ལ་མེད་གང་གི་གཞན་སེལ་ཆོས་བློས་ཤེས།

མིང། མིང་ལ་མི་མཐུན་པ་ཙམ་དུ་ཟད་དོ་ཞེས་སྨྲ་བ་བསལ་བ་ཡིན་ནོ། རེ་བ། སྤྱི་དོན་གཞན་ལ་ལྡོག་པའི་མིང་གིས་བཏགས་པ་ཙམ་རེད་མ་གཏོགས་ང་གཉིས་ནི་གཅིག་པ་གཅིག་རྐྱང་ཡིན་ཟེར་ལབ་ཀི་འདུག་བ་འདི་སྐད་ཆ་དེ་ཕར་བསལ་བ་རེད་བྱས་པ་རེད། ག་རེ་རེད་ཟེར་ན། རང་ལུགས་ལ། ག་རེ་བོ་ཤིང་མ་ཡིན་ལས་ལོག་པ་སྣང་བ་ཁོ་བཞག་ན་འགྲིག་གི་ས་རེད། ཤིང་མ་ཡིན་ལས་ལོག་པ་སྣང་བ་དེ་ཤིང་གི་སྤྱི་ཡིན། ཡིན་ཀྱང་རྫས་སུ་མ་གྲུབ་མ་གྲུབ་ཙང་སྤྱི་དོན་གཞན་མ་རེད། ཁྱོད་རང་གིས་དེ་ལ་སྤྱི་དོན་གཞན་ཟེར་དུས་སྤྱི་གཅིག་དང། འོ། བྱེ་བྲག་ལས་རྫས་ཞེས་པ་གསལ་བ་ལས་རྫས་རྫས་ཐ་དད་དུ་ཡོད་པ་ཞིག་ཁས་ལེན་གི་འདུག་འོ། དེ་ལྟར་འགྲིག་མེད་དེ་དེ་ལ་ངོ་བོ་ཅུང་ཟད་ཀྱང་མེད་ཅེས་བཤད་པ་ཡིན་པའི་ཕྱིར། རེད་པ། ཤིང་མ་ཡིན་ལས་ལོག་པར་སྣང་བ་དེ་ངོ་བོ་ཅུང་ཟད་ཀྱང་མེད་ཚེ་རྫས་སུ་མ་གྲུབ་པ་ཤེས་དགོས་རེད་པ། འོ། དེ་བསལ་བ་རེད་སྐད་ཆ་དེ་ཕར་མེད་པ་བཟོས་པ་རེད། ཙམ་དུ་ཟད་དོ་ཞེས་སྨྲ་བ་བསལ་བ་ཡིན་ནོ།